ཨ་མི་རི་ཀའི་མངའ་སྡེ་ཨོ་རེ་གྷན་གྱི་གྲོང་ཁྱེར་བི་བྷི་ཏན་ན་གནས་སྡོད་བྱེད་བཞིན་པ་བོད་པའི་བུད་མེད་སྐྱིད་སྐྱིད་ལགས་ཀྱིས་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོ་ཙམ་ནས་བོད་ཟས་མོག་མོག་ཚོང་འགྲེམས་ཀྱི་ཚོང་གཉེར་ཆུང་ཆུང་ཞིག་འགོ་བཙུགས་ནས་ད་ཆ་ལོ་དྲུག་ཙམ་ཕྱིན་པའི་རྗེས་སུ་མང་ཚོགས་ཀྱིས་དེ་ལ་དགའ་མོས་ཆེན་པོ་གནང་བཞིན། ཁོང་གིས་འདི་ལོ་ནས་བཟུང་དྲ་རྒྱ་བརྒྱུད་དེ་ཁྱག་བརྒྱབ་པའི་བོད་ཟས་ཚོང་གཉེར་ཁང་མིང་ལ Himalayan Dumplings ཞེས་པ་ཞིག་འགོ་བཙུགས་གནང་འདུག། ཁྱོད་སྟོན་བ་ཐེངས་མ་དང་པོ་རང་ནས། ད། ངོ་ནས་བཟུང་ང་རང་ཚོ་གིས།

ཨོ་བོད། བོད་པས། ཡིན་ནོ་བོད་པའི་སྐོར་ལ་ང་རང་ཚོའི་ལོ་རྒྱུས་ང་རང་ཚོའི་ལུང་པ་སྐོར་ལ་བསམ་བློ་འཁོར་ཡ་དེ་ཨ་ནི་འོང་དེ་རེ་བ་ཡོད།
སྐྱིད་སྐྱིད་ལགས་ནི་ཨ་རི་གཙོས་པའི་ནུབ་ཕྱོགས་རྒྱལ་ཁབ་ནང་དེང་དུས་བོད་པའི་གཞོན་སྐྱེས་རང་རེའི་རྒྱུན་གཏན་གྱི་འཚོ་རྟེན་ཆེད་ཉིན་རེའི་ཆུ་ཚོད་བརྒྱད་ཙམ་ཕྱག་ལས་གནང་མཁན་ཞིག་ཡིན་པ་མ་ཟད། བོད་ཟས་ཀྱི་ཚོང་གཉེར་ཁང་དེ་ནི་དུས་ཚོད་འཕར་མ་བཏོན་ཏེ་གནང་གི་ཡོད་ཀྱང་ཕྲུ་གུ་གཉིས་ཀྱི་ཨ་མ་ཡིན་པའི་ཆ་ནས་དུས་ཚོད་མ་འདང་བའི་དཀའ་ངལ་ཞིག་འཕྲད་ཀྱི་ཡོད་པ་གསུང་གི་འདུག། འོན་ཀྱང་ཁོང་རང་ཉིད་ལ་དོ་དབྱིངས་དང་ཟས་བཟོ་ལུགས་ཀྱི་རིག་པ་ཡོད་པས་བོད་པའི་ཟས་ཚོང་སྒྱུར་བྱས་ཏེ་བོད་པའི་གཞོན་སྐྱེས་དང་ལྷག་པར་དུ་བོད་པ་མ་ཡིན་པ་ཚོར་བོད་ཀྱི་ཐུན་མོང་མ་ཡིན་པའི་བོད་པའི་ཟས་ཀྱི་རིག་གཞུང་གོ་རྟོགས་སྤེལ་ཐུབ་པ་དེ་ནི་ཁོང་ལ་ཧ་ཅང་གི་དགའ་ཚོར་ཆེན་པོ་སྐྱེ་གི་ཡོད་པ་གསུངས་སོང། ང་རང་ད་ལྟ་དུས་ཚོད་མ་འདང་བ་དཀའ་ལས་མང་ཤོས་འདུག་ཡིན་ནའི་ད